རང་གི་མཚན་ཉིད་ཀྱིས་མ་གྲུབ་པས་འབྲས་བུ་སྐྱེ་བའི་ཚུལ། རང་གི་མཚན་ཉིད་ཀྱིས་མ་གྲུབ་པས་འབྲས་བུ་མི་སྐྱེ་བའི་ཚུལ་ལོ་རྒྱས་པར་སྟོན་པ་ཡིན་ནོ། རང་གི་མཚན་ཉིད་མ་གྲུབ་པ་ཡིན་ཙང་ཁོ་ལ་རྒྱུ་འབྲས་ཀྱི་རྣམ་གཞག་ནི་འགྲིག་གི་མི་འདུག་གང་དུ་བཞག་ཡ་མི་འདུག་ཅེས་ཞེ་ནས། གང་ཕྱིར་དངོས་ཀུན་རང་བཞིན་གྱིས་ཞེས་སོགས་ཀྱི་གཞུང་གིས་གསུངས་པ་རེད། གང་ཕྱིར་དངོས་ཀུན་རང་བཞིན་གྱིས་རང་རང་ངོ་བོ་ལྡོག་པ་ལ་ནི་བརྟེན་པ་ཅན་ཟེར་ཏེ་ག་རེ་ཟེར་ན་དངོས་པོ་ཀུན་སྒང་ག་ལོ་ག་རེ་ཡིན་པ་འཇོག་ཡའི་དོན་དག་ལ། རང་གི་མཚན་ཉིད་ཀྱིས་གྲུབ་པའི་རྒྱུ་འབྲས་ཡིན་པ་དང། རང་གི་མཚན་ཉིད་ཀྱིས་གྲུབ་པའི་བུམ་པ་དང་ཀ་བ་ལ་སོགས་པ་ཡིན་པར་འཇོག་ཡས་དོན་དག་ལ། ད་ནི་གང། ད་མདོར་བྱས་ན་ད་ག་རེ་དངོས་པོ་སྒང་ག་ལ་རང་གི་མཚན་ཉིད་གྲུབ་པ་ཡིན་པར་སྟོན་ཞེ་ནས་ཀོ། རང་གི་མཚན་ཉིད་གྲུབ་པ་ཡིན་པ་ཀོ། བསྟན་པ་ཀོ། བསྟན་དགོས་བསམ་ནས་རང་ནི་གང་ཕྱིར་དངོས་ཀུན་རང་བཞིན་གྱིས་ཞེས་གཞུང་གིས་གསུངས་པ་རེད། ཞེས་ནས། གང་ཕྱིར་དངོས་ཀུན་རང་བཞིན་གྱིས་ཞེས་སོགས་གསུངས་ཤིང། ད་རང་བཞིན་གྱིས་ཟེར་རྒྱུ་བ་དེ་ག་རེ་ཟེར་ཡ་རེད། བུམ་པ་ལྟ་བུ་ལ་བྱས་ན། བུམ་པ་དེ།